མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་ནང་ཡོད་ཨལ་ཇེ་རི་ཡཱ་དང་ཨ་རབ་ཡུལ་གྲུ་ཁག་གི་སྐུ་ཚབ་ཚོས་ཨིས་རལ་གྱི་དཔུང་དམག་ཚོས་གྷ་ཛ་ལུང་གཤོང་ནང་གཏོར་རྒོལ་ཚབས་ཆེ་བྱེད་ཀྱི་ཡོད་པ་དེ་དག་འོག་ཞི་བའི་མི་དམངས་ཁྲི་ཚོ་མང་པོར་རང་ཁྱིམ་དང་བྲལ་དགོས་བྱུང་ཡོད་པ་སོགས་ཡ་ང་བའི་གནས་སྟངས་དེར་སྐྱོན་བརྗོད་བྱས་པའི་ཐོག་ནས་འཕྲལ་དུ་མེ་སྤེལ་མཚམས་འཇོག་བྱས་ཏེ་ཞི་བའི་མི་དམངས་ཚོར་མི་སྤྱོད་དགེ་བའི་རོགས་རམ་ཁག་འགོག་རྐྱེན་མེད་པའི་སྒོ་ནས་སྤེལ་དགོས་ཀྱི་འདུག་ཞེས་འཁོད་པའི། གྲོས་ཆོད་དེ་ཡི་ཟིན་བྲིས་འགྲེམས་སྤེལ་བྱས་པ་དེར་རྒྱལ་ཚོགས་ནང་ཡོད་ཨ་མི་རི་ཀའི་སྐུ་ཚབ Linda Thomas-Greenfield ཡིས་གཟའ་སྤེན་པའི་ཉིན་མོ་འདོན་སྤེལ་བྱས་པའི་གསལ་བསྒྲགས་དེའི་ནང་གོང་ཞུས་ལས་འཆར་དེ་ཡིས་ཨ་མི་རི་ཀའི་སྲིད་གཞུང་གིས་ཨིས་ར་ཨེལ་དང་པེ་ལེ་སི་ཐན་གཉིས་ཀྱི་ཕུགས་རྒྱང་གཉིས་ཀར་དམིགས་པའི་གྲོས་འཆར་ཞིག་འདོན་རྩིས་ཡོད་པ་དེ་དང་རྒྱབ་འགལ་ཡོང་གི་ཡོད་པའི་ཆ་ནས་མོས་མཐུན་ཞུ་ཐབས་མི་འདུག་ཞེས་དང་འབྲེལ་ཡོད་རྒྱལ་ཁབ་ཚོས་སྐབས་འཕྲལ་གྱི་དགོས་འདུན་བསྒྲུབ་རྒྱུའི་གྲོས་གཞི་ཁག་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དེ་ཡིས། འཕྲལ་ཕུགས་གཉིས་ཀར་དམིགས་པ་ཨ་མི་རི་ཀས་བཏོན་པའི་གྲོས་འཆར་དེར་འགོག་རྐྱེན་བཟོ་གི་འདུག་ཞེས་གསུངས་ཡོད་པ་རེད། ཨ་མི་རི་ཀའི་སྲིད་གཞུང་གིས་དེའི་གོང་དུ་ཡང་རྒྱལ་སྤྱིའི་ཡུལ་གྲུ་ཁག་གི་རྒྱབ་སྐྱོར་ཐོག་ནས་སྤེལ་བ་མེ་སྤེལ་མཚམས་འཇོག་གི་གྲོས་འཆར་འགའ་ཤས་ཤིག་བཀག་འགོག་བྱས་ཡོད་འདུག་ཅིང། སྲིད་འཛིན་སྦའི་ཏན་མཆོག་གིས་གྲོས་ཚོགས་ཀྱི་བཀའ་འཁྲོལ་ཡོད་མེད་ལ་མ་ལྟོས་པར་མཐུན་ཕྱོགས་རྒྱལ་ཁབ་ཨི་སི་རལ་ལ་རྒྱབ་སྐྱོར་དཔུང་རོགས་གནང་བ་དང་སྦྲགས་དུས་ཟིང་དེ་དག་ནང་ཞི་བའི་མི་མང་ཚོར་དོ་ཕོག་མི་ཡོང་བ། བྱ་གལ་ཆེ་བའི་སྐོར་ལ་ཡང་ནན་བརྗོད་གནང་ཡོད་འདུག་ཧཱ་མཱས་རུ་ཁག་གིས་ཨིས་རལ་གྱི་དཔུང་དམག་ཚོས་པེ་ལེ་སི་ཐན་གྱི་མི་རིགས་ཁག་གནས་ཡུལ་གྷ་ཛ་ལུང་གཤོང་ནང་དྲག་རྒོལ་མཚམས་འཇོག་མ་བྱས་པར་ཁོང་ཚོའི་དབང་འོག་ཏུ་ཡོད་པ་ཨིས་རལ་གྱི་མི་སེར་རྣམས་གློད་གྲོལ་གཏོང་རྩིས་མེད་པའི་སྐོར་དང་གལ་སྲིད་ཁོང་ཚོས་ཨིས་རལ་གྱི་མི་སེར་དེ་དག་གློད་གྲོལ་བཏང་བ་ཡིན་ཚེ་དེའི་ཚབ་ཏུ་ཨིས་རལ་གྱི་དོ་དམ་འོག་ཏུ་ཡོད་པ་པེ་ལེ་སི་ཐན་གྱི་བཙོན་པ་ཚང་མ་དང། ཧ་མཱས་རུ་ཁག་གི་འགོ་ཁྲིད་གཙོ་གྲས་ཁག་ཡང་གློད་གྲོལ་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་རེད། དེ་བཞིན་ཨི་སི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་ཧ་མཱས་རུ་ཁག་གི་ནུས་ཤུགས་བསྐྱར་གསོ་བྱ་རྒྱུ་དང་འཛིན་སྐྱོང་ལས་འཆར་དང་འབྲེལ་བའི་དགོས་འདུན་ཁག་ལ་ཁས་ལེན་རྩ་བ་ནས་མ་གནང་བར་ཧ་མཱས་རུ་ཁག་གི་དགོས་འདུན་དེ་དག་ནི་མགོ་སྐོར་བསླུ་བྲིད་ཞིག་དང་འཁྲུལ་སྣང་གི་བྱ་སྤྱོད་ཞིག་ཡིན་ཞེས་གསུངས་བ་དང་སྦྲགས། ཨ་མི་རི་ཀ་དང་རྒྱལ་སྤྱིའི་ཕྱོགས་ནས་པེ་ལིས་ཐན་ལ་རང་དབང་རྒྱལ་ཁབ་ཞིག་ཏུ་ངོས་འཛིན་བྱེད་རྒྱུའི་གྲོས་འཆར་དེར་མོས་མཐུན་གནང་གི་མེད་པ་མ་ཟད། ཁ་སང་རེས་གཟའ་ཉི་མའི་ཉིན་མོ་ཨི་སི་རལ་གྱི་བཀའ་ཤག་ལྷན་ཁང་ནས་འདོན་སྤེལ་བྱས་པའི་བསྒྲགས་གཏམ་དེའི་ནང། ཨི་སི་རལ་སྲིད་གཞུང་གིས་རྒྱལ་སྤྱིའི་ཡུལ་གྲུ་ཁག་གིས་པཱ་ལི་སི་ཐན་ལ་རང་བཙན་རྒྱལ་ཁབ་ཞིག་ལ་ངོས་འཛིན་བྱ་རྒྱུ་དང་གཏན་འཇགས་ཀྱི་ཐབས་ལམ་འཚོལ་ཞིབ་དང་འབྲེལ་བའི་ཕྱོགས་གཅིག་རྐྱང་པའི་གྲོས་འཆར་དེ་ཚོར་ངོས་ལེན་ཞུ་རྩིས་མེད་ཅེས་དང་ལས་འཆར་དེ་དག་ནི་ན་ནིང་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་མོ་ཨི་སི་རལ་ལ་རྒོལ་རྡུང་བྱས་ཏེ་དེང་སྐབས་སྒ་ཛ་ལུང་ཤུར་ནང་གི་དམག་འཁྲུག་འདི་དག་སློང་མཁན་ཧ་མཱས་རུ་ཁག་ལ་ལེགས་སྐྱེས་གཟེངས་རྟགས་སྤྲོད་ཀྱི་ཡོད་པ་ནང་བརྡ་ཞིག་ཏུ་འགྱུར་གྱི་འདུག་ཞེས་སྐྱོན་བརྗོད་བྱས་འདུག་ཨི་སི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ཡིས་ཁོང་ཚོར་གཏོར་རྒོལ་བྱེད་མཁན་ཧ་མཱས་རུ་ཁག་གི་ཚོགས་མི་ཡོངས་རྫོགས་གཏོར་བཤིག་བྱས་ཏེ་ཨི་སི་རལ་ལ་རྒྱལ་ཁ་ཞིག་མ་སོན་བར་མུ་མཐུད་ནས་རྒོལ་ལན་སློག་རྩིས་ཡོད་ཅེས་དང། དེང་སྐབས་པེ་ལེས་ཏེན་གྱི་མི་རིགས་ས་ཡ་གཉིས་དང་ཚེག་གསུམ་ཙམ་ཞིག་གནས་སྡོད་བྱེད་ཡུལ་སྒ་ཛའི་ལྷོ་ཕྱོགས་གྲོང་ཁྱེར་རཱ་ཧྥའི་ནང་མུ་མཐུད་ནས་རྒོལ་རྡུང་བྱ་རྒྱུ་ཡིན་ཞེས་གསུངས་ཡོད་འདུག་གང་ལྟར་ཧ་མཱས་རུ་ཁག་གིས་ཨི་སི་རེལ་ལ་གློ་བུར་རྒོལ་རྡུང་བྱས་པའི་དོན་རྐྱེན་ཁག་ལ་བརྟེན་ནས་འདས་པའི་ཟླ་བ་ལྔ་ཙམ་ཞིག་གི་རིང་པེ་ལེས་ཏེན་གྱི་ཞི་བའི་མི་མང་རྣམས་རང་ཁྱིམ་བྲལ་དགོས་བྱུང་བའི་བར་ག་འགྲོ་འདི་འགྲོ་མེད་པར། མི་སྤྱོད་ལས་བརྒལ་བའི་དཀའ་ངལ་ཞིག་འཕྲད་བཞིན་ཡོད་པ་དེའི་ཁར་གཟའ་འཁོར་སྔོན་མའི་ནང་ཨིས་རལ་གྱི་དཔུང་དམག་ཚོས Khan Younis ནང་གི་རྒོལ་རྡུང་བར། Gaza། ལྷོ་ཕྱོགས་ཁུལ་དུ་སྨན་ཁང་གཅིག་རང་ལྷག་ཡོད་པ་དེ་ཡང་གཏོར་སྐྱོན་ཚབས་ཆེན་ཕོག་པའི་རྐྱེན་གྱིས་སྨན་བཅོས་ཀྱི་མཐུན་རྐྱེན་སྦྱོར་ཐུབ་མིན་གྱི་གནས་སུ་གྱུར་ཡོད་པའི་སྐོར་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འཕྲོད་བསྟེན་ལས་མི་ཚོས་གསལ་སྟོན་བྱས་ཡོད་པ་སོགས་མདང་དགོང་མཚན་མོའི་གཏོར་རྒོལ་བར་བུད་མེད་གཅིག་དང་ཕྲུ་གུ་གསུམ་ཐེ་བའི་མི་གྲངས་བཅུ་གཅིག་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་འདུག།